ཁམས་སྐད་ཀྱི་དེ་རིང་གི་གསར་འགྱུར་ཁག་ཚེ་དབང་ནོར་བུའི་སྙན་སྒྲོན་ཞུ་མཁན་ཡིན། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་གསར་པ་སྐུ་ཞབས Mike Johnson མཆོག་ལ་འཚམས་འདྲི་ཞུས་ཡོད་པའི་གནས་ཚུལ་ཐོན་གདའ། དེའང་སྤྱི་ཟླ་བཅུ་བའི་ཚེས་རྩ་བརྒྱད་ཉིན་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་ལྔ་བཅུ་ང་དྲུག་པ་གསར་པ་རུ་མང་མོས་འདེམས་ཐོན་བྱུང་བའི་ཨ་རིའི་སྤྱི་མཐུན་ཚོགས་པའི་ཨ་རིའི་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Mike Johnson མཆོག་ལ་འཚམས་འདྲི་ཞུས་པའི་འཚམས་འཕྲིན་ཞིག་ཕུལ་ཡོད་པ་དང། དེའི་ནང་སྲིད་སྐྱོང་མཆོག་གིས་དབུས་བོད་མིའི་སྒྲིག་འཛུགས་དང་བོད་མི་མང་གི་སྐུ་ཚབ་ཞུས་ཏེ་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་གསར་པ་མཆོག་ལ་སྤྲོ་སེམས་འཁོལ་བའི་ངང་ནས་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུས་ཡོད་པ་གསུངས། ཡང་སྲིད་སྐྱོང་མཆོག་གི་འཚམས་འཕྲིན་དེའི་ནང་ང་ཚོ་ལ་འདས་པའི་དུས་རབས་བཅུ་ཕྲག་མང་པོའི་རིང་ནས་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་ལྕམ Nancy Pelosi མཆོག་དང་དེ་མིན་ཨ་རིའི་གྲོས་ཚོགས་ཀྱི་ཆབ་སྲིད་ཚོགས་པ་གཉིས་ཀྱི་ནང་ཡོད་པའི་ང་ཚོའི་གྲོགས་པོ་རྣམས་ཀྱིས་འགྱུར་བ་མེད་པར་བོད་དོན་གྱི་ཆེད་དུ་རྒྱབ་སྐྱོར་གནང་བཞིན་པ་དེ་ལ་ང་ཚོའི་ངོས་ནས་སེམས་ཀྱི་གཏིང་ནས་བཀའ་དྲིན་བསམ་ཤེས་ཞུ་བཞིན་ཡིན་པ་དང་དེ་བཞིན་ཡང། བོད་ནང་གི་གནས་སྟངས་དེ་ཛ་དྲག་ཇེ་ཆེར་འགྲོ་བཞིན་པའི་སྐབས་དེ་ལ་ཨ་རིའི་གྲོས་ཚོགས་ཐད་ནས་བོད་མིའི་མངོན་འདོད་ཀྱི་ཆེད་དུ་རྒྱབ་སྐྱོར་ཞུ་མི་དྭངས་ཤོས་དེ་ཡིན་པ་དེའི་ཐོག་ནས་ང་ཚོ་ལ་སེམས་འགུལ་ཐེབས་བཞིན་ཡོད་པའི་འགྲེལ་བརྗོད་གནང་གདའ། མཐའ་དོན་དུ་གསར་དུ་འདེམས་ཐོན་བྱུང་བའི་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་གསར་པ་མཆོག་གིས་ཚོགས་གཙོའི་ལས་རྒྱུན་གྱི་རིང་དུ་མཛད་འཕྲིན་མཐའ་དག་ལམ་ལྷོང་ཡོང་བའི་སྨོན་འདུན་ཞུ་བཞིན་ཡོད་པའི་འཚམས་འདྲི་གནང་ཡོད་པའི་གནས་ཚུལ་ཐོན་གདའ། དེ་ཡང་དེའི་གོང་དུ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ཀྱང་འཛམ་གླིང་ཕྱོགས་ཡོངས་སུ་གནས་པའི་བོད་མི་ཚོའི་སྐུ་ཚབ་ཞུས་ཏེ་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་གསར་པ་སྐུ་ཞབས James Michael Johnson མཆོག་ལ་སྤྲོ་སེམས་འཁོལ་བའི་ངང་ནས་འཚམས་འདྲི་ཞུས་ཡོད་པ་དང་འཛམ་གླིང་གི་རྒྱལ་ཁབ་མང་པོའི་ནང་ནས་ཨ་རི་ནས་བོད་མིའི་དྲང་བདེན་གྱི་རྩ་དོན་ལ་རྒྱབ་སྐྱོར་གནང་བའི་ཁྲོད་ནས་རུ་འདྲེན་གྱི་དཔུང་སྡེ་ལྟ་བུ་དེ་ཡིན་པ་མ་ཚད་བོད་མིའི་ཐུན་མོང་མེད་པའི་རིག་གཞུང་དང་ངོ་བོ་བཅས་སྲུང་སྐྱོབ་བྱེད་པར་རོགས་སྐྱོར་གནང་མི་ཞིག་ཀྱང་ཡིན་པ་དེ་ལ་ཐུགས་རྗེ་ཆེ་ཞུ་རྒྱུ་དང་ང་ཚོ་བོད་མིའི་འཚེ་བ་མེད་པའི་བོད་དོན་བདེན་པའི་འཐབ་རྩོད་དེ་ཞི་འགྲིག་མ་བྱུང་གི་བར་དུ་ཨ་རི་དང་སྐུ་ཉིད་ཀྱིས་བོད་དོན་ལ་རྒྱབ་སྐྱོར་མུ་མཐུད་དེ་འགྱུར་བ་མེད་པར་གནང་བའི་རེ་བ་ཞུ་བཞིན་ཡོད་ལ་ད་རེས་སྐུ་ཉིད་ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་ལ་ཕེབས་པ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་དང་མ་འོངས་པར་སྐུ་ཉིད་ཀྱི་མཛད་འཕྲིན་མཐའ་དག་མི་མང་གི་མངོན་འདོད་དང་སྐུ་ཉིད་ཀྱི་ཐུགས་འདོད་བཞིན་དུ་འགྲུབ་པའི་རེ་བ་དང་སྨོན་འདུན་ཞུ་བཞིན་ཡོད་པའི་སྐོར་སུ་འཚམས་འཕྲིན་དེའི་ནང་བཀོད་གདའ། ཡང་རྗེ་ནི་བའི་གླེང་སྟེགས་ཐེངས་ལྔ་བ་དེ་མཇུག་སྒྲིལ་གནང་ཡོད་པའི་གནས་ཚུལ་ཐོན་གདའ། དེའང་བོད་མིའི་སྒྲིག་འཛུགས་ཀྱི་དྲིལ་བསྒྲགས་དང་རྒྱལ་སྤྱིའི་འབྲེལ་ལམ་ལྷན་ཁང་དང་སུད་སི་བོད་ཀྱི་སྐུ་ཚབ་དོན་གཅོད་ལས་ཁུངས་ཀྱིས་ཐུན་མོང་གི་ཐོག་ནས་སུད་སི་རྗེ་ནི་བའི་གླིང་སྟེགས་ཐེངས་ལྔ་པ་དེ་བཞིན་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་དྲུག་དང་ཉི་ཤུ་རྩ་བདུན་ཉིན་གཉིས་ཀྱི་རིང་དུ་ཚོགས་ཡོད་པ་དེ་སྤྱི་ཚེས་ཉི་ཤུ་རྩ་བདུན་ཉིན་མཇུག་སྒྲིལ་གནང་ཡོད་པ་དང་མཐའ་མའི་མཇུག་བསྡོམས་ཀྱི་མཛད་སྒོའི་སྐབས་སུ་དྲིལ་བསྒྲགས་དང་ཕྱི་འབྲེལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་དང་ཐེ་ཝན་གྱི་རྒྱལ་ས་ཐེ་པེའི་རིག་གཞུང་དང་དཔལ་འབྱོར་གྱི་སྐུ་ཚབ་ཁང་འགན་འཛིན་ནི་ཀོ་ལ་སུ་རྣམ་གཉིས་ཀྱིས་གཙོ་སྐྱོང་གནང་ཡོད་པ་རེད། དེ་བཞིན་ལྷན་ཚོགས་དེའི་སྐབས་ཡོ་རོབ་ཀྱི་བོད་མི་མང་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་དང་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་བསོད་ནམས་ཚེ་རིང་ཕ་ར་སི་ལགས་དང་སྦུར་སིལ་བོད་ཀྱི་སྐུ་ཚབ་དོན་གཅོད་རིག་འཛིན་ཆོས་སྒྲོན་རྒན་ཁང་ལགས་དང་ཕྱི་འབྲེལ་དང་དྲིལ་བསྒྲགས་ལས་ཁུངས་ཀྱི་དྲུང་འཕར་བསྟན་འཛིན་ལེགས་བཤད་ལགས་དང་རྣམ་རྒྱལ་ཚེ་དབང་ལགས་གཏམ་བཤད་པ་དང་བོད་དོན་རྒྱབ་སྐྱོར་བ་དང་ས་གནས་ཀྱི་བོད་མི་ཚོགས་པ་ཁག་བཅས་ནས་མཉམ་ཞུགས་ཀྱིས་བགྲོ་གླེང་དེའི་ནང་ཆ་ཤས་བླངས་ཡོད་པ་མ་ཚད་སོག་པོ་དང་ཡུ་གུར་བ་དང།

དེ་ནི་བཞུགས་སྒར་རྡ་རམ་ས་ལར་འཇིག་རྟེན་ཁམས་ཀྱི་རིག་པ་དང་རྣམ་པར་ཤེས་པའི་བགྲོ་གླེང་ཐེངས་བརྒྱད་པ་ཚོགས་བཞིན་ཡོད་པའི་སྐོར་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་བར་གསན་རོགས། ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་དགུ་ཉིན་བོད་མིའི་སྒྲིག་འཛུགས་ཀྱི་ལྟེ་གནས་གངས་ཅན་སྐྱིད་གཤོངས་སུ། བོད་ཀྱི་དཔེ་མཛོད་ཁང་གིས་གཙོ་འགན་བཞེས་པའི་ཐོག་རྒྱལ་ཁབ་ཕྱི་ནང་གི་ཚན་རིག་པ་དང་ནང་པའི་མཁས་དབང་རྣམས་ལྷན་ཞུགས་ཀྱིས་སྣང་ཚུལ་དང་གནས་ཚུལ་ཞེས་པའི་བརྗོད་གཞིའི་ཐོག་འཇིག་རྟེན་ཁམས་ཀྱི་རིག་པ་དང་རྣམ་པར་ཤེས་པའི་བགྲོ་གླེང་ཐེངས་བརྒྱད་པ་དེ་བཞིན་བསྐོང་ཚོགས་གནང་ཞིང། བཀའ་བློན་ཁྲི་ཟུར་སློབ་དཔོན་ཟམ་གདོང་རིན་པོ་ཆེ་མཆོག་སྐུ་མགྲོན་གཙོ་བོར་གདན་ཞུས་ཀྱིས་བགྲོ་གླེང་དང་འབྲེལ་བའི་གསུང་བཤད་གནང་བའི་ནང། ནང་པ་དང་ཚན་རིག་དབར་གྱི་བགྲོ་གླེང་གི་ལས་གཞི་འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་རླབས་ཆེན་མཛད་འཕྲིན་གྱི་ཆ་ཤས་ཤིག་ཡིན་ཞིང། དེ་ལ་མ་འོངས་པའི་འཛམ་གླིང་གི་གནས་སྟངས་ལ་བཟང་ཕྱོགས་ཀྱི་འགྱུར་བ་གཏོང་ཐུབ་པའི་ནུས་པ་ཡོད་པར་གསུངས་ཤིང། དངོས་པོའི་གནས་ལུགས་བཤད་པའི་སྐབས་རང་ངོས་ནས་བརྟག་དཔྱད་མ་བྱས་པར།

གུས་ཕྱིར་མིན་སངས་རྒྱས་ཀྱིས་གསུངས་པ་འདི་ཡང་ཁྱེད་རང་དུ་མ་ཤིང་གི་བར་དུ་ཆ་མ་བཞག་ཨང་ཞེས་གསུངས་པ་འདི། ཕལ་ཆེར་དེ་འདྲ་གསུང་མཁན། སྟོན་པའི་ནང་ནས་ཐོག་མ་ཡིན་གྱི་རེད་གཅིག་བྱས་ན་ཐ་མ་ཡིན་གྱི་རེད། ཅེས་གཞི་བདེན་པ་གཉིས་ཀྱི་གནས་ལུགས་སྐོར་ནང་པ་སངས་རྒྱས་པ་ཚོས་མི་ལོ་ཉིས་སྟོང་ལྷག་གི་རིང་སྣང་ཚུལ་དང་གནས་ཚུལ་གྱི་འགལ་སྣང་དང་དེ་ལས་བྱུང་བའི་ལོག་རྟོག་སྐོར་བགྲོ་གླེང་བྱས་དང་བྱེད་མུས་ཡིན་ལ། དེང་གི་ཚན་རིག་པའི་ཁྲོད་དངོས་པོའི་གནས་ལུགས་ཐོག་འཛིན་པའི་ལྟ་ཚུལ་མང་པོ་ཞིག་ལ་བསྒྱུར་བཅོས་གཏོང་བཞིན་པ་མ་ཟད་དབང་རྩ་ཚན་རིག་ནང་ལ་ཡང་སེམས་ཀྱི་རང་བཞིན་དང་དེའི་ཡུལ་འཛིན་ཚུལ་ཐད་གནས་ཚུལ་མང་པོ་ཞིག་གསར་རྙེད་བྱུང་དང་འབྱུང་མུས་ཡིན་པ་རེད། མདོར་ན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདས་པའི་ལོ་ངོ་བཅུ་ཕྲག་གསུམ་ལྷག་བརྒལ་བའི་རིང་དེང་གི་ཚན་རིག་པ་དང་བཀའ་བསྡུར་བགྲོ་གླེང་གནང་བའི་རྗེས་འབྲས་སུ་ཚན་རིག་དང་ཆོས་ནི་མཐུན་ཐབས་མེད་པའི་ལྟ་ཚུལ་དེ་ལ་ཡང་འགྱུར་བ་ཤུགས་ཆེར་འགྲོ་བཞིན་ཡོད་པ་རེད། ནང་པའི་ཉམས་ཞིབ་པ་མཁས་དབང་ཧར་ཤ་ནཱ་ག་རཱ་ཇུ་ལགས་ཀྱིས། གནའ་བོའི་རྒྱ་གར་གྱི་ལྟ་གྲུབ་ནང་བཤད་པའི་ཚད་མ་དང་མངོན་སུམ་སྐོར་ད་རེས་བགྲོ་གླེང་ཐོག་གསུང་བཤད་གནང་གི་ཡོད་འདུག།
Science I think has developed.
ཚན་རིག་པས་ཕྱིའི་དངོས་པོ་ཐོག་བརྟག་དཔྱད་ཞིབ་ཚགས་བྱས་ཡོད་ཀྱང་ནང་སེམས་ཀྱི་སྐོར་ནང་པའི་གཞུང་ལུགས་དེ་ཧ་ཅང་གི་གཏིང་ཟབ་པ་དང་རྒྱ་ཆེ་བ་འདུག་དེར་བརྟེན་དེང་གི་ཚན་རིག་པ་ཚོས་ཚད་རྡུལ་དངོས་ཁམས་དང་སེམས་ཀྱི་རྣམ་གཞག་སྐོར་དོ་སྣང་སླེབས་ཏེ་འགྲེལ་བརྗོད་བྱེད་བཞིན་པ་དེ་གནའ་སྔ་མོ་ནས་ནང་པའི་མཁས་པ་ཚོས་དཔྱད་པ་བྱས་ཏེ་འགྲེལ་བརྗོད་བྱས་ཟིན་ཡོད་ཅེས་འགྲེལ་བརྗོད་གནང་སོང། ཡང་བགྲོ་གླེང་གི་དམིགས་བསལ་སྐུ་མགྲོན་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་ལགས་ཀྱིས་འདི་ལྟ་བུ་ཡི་བགྲོ་གླེང་གོ་སྒྲིག་གནང་མཁན་ཚོར་བསྔགས་བརྗོད་གནང་བ་དང་སྦྲགས་ད་སྐབས་ཕྱིའི་དངོས་པོ་ཡར་རྒྱས་དང་འབྲེལ་བའི་ཚན་རིག་གཅིག་པུ་ཡིས་སྤྱི་སྒེར་ཚང་མར་དོན་དམ་གྱི་བདེ་སྐྱིད་བསྐྲུན་ཐུབ་ཀྱི་མེད་པར་སོང་སྟེ། འགྲོ་བ་མིའི་ཀུན་སྤྱོད་བཟང་པོ་དང་རིན་ཐང་ནི་གཙོ་བཟུང་གིས་གོང་འཕེལ་གཏོང་དགོས་གལ་ཆེ་བའི་སྐོར་གསུངས་ཡོད་པ་རེད། ཡང་ཨ་མི་རི་ཀ་རྟེན་གཞི་བྱས་པའི་དགེ་འདུན་པའི་ཆེད་དུ་ཚན་རིག་པ་ཞེས་པའི་ཚོགས་པའི་འགན་འཛིན་ཀརྨ་ཐུབ་བསྟན་ལགས་ཀྱིས་ཚོགས་པ་དེ་ཡི་དམིགས་ཡུལ་གཙོ་བོ་ནི་བོད་པའི་དགོན་སྡེ་ཁག་ནང་ཚན་རིག་སློབ་ཁྲིད་བྱ་རྒྱུ་དང་ནང་ཆོས་དང་ཚན་རིག་དབར་གྱི་བགྲོ་གླེང་གོ་སྒྲིག་གིས་ད་ལྟའི་ཆར་ལས་གཞི་མི་འདྲ་བ་དགུའི་ཐོག་ཕྱག་ལས་གནང་བཞིན་འདུག།
སྤྱིར་བཏང་ང་ཚོ་གི་ལས་གཞི་མ་འདྲ་བ་ད་ལྟ་ལས་གཞི་དགུ་སུ་ཡོད། དེ་ལ་དགེ་འདུན་པའི་ཆེད་དུ་ད་ལྟ་འདི་ཚན་རིག་དབར་ལ་ཨ་ནེ་བཙུན་མ་རྐྱང་རྐྱང་ཡིན་པའི་གི་ཨ་ནེ་ད་ལྟ་ང་ཚོ་བཙུན་མའི་སྣེ་ཁྲིད་ཟབ་སྦྱོང་ཟེར་ཡག་ཅིག་འགྲོ་བསྡད་ཀྱི་ཡོད་རེད། དེ་ག་ནང་བཞིན་ང་ཚོ Leadership Institute དུ་ད་སྣེ་ཁྲིད་རུ་ཁག་དང་པོ་གཉིས་པ་ཟེར་ལ་བྱས་ད་དགེ་འདུན་ཕོ་མོ་གཉིས་ཀ་ཡོད་པའི་གི་ད་ལྟ་སྣེ་ཁྲིད་ཀྱི་རུ་ཁག་གཅིག་འགྲོ་བསྡད་ཀྱི་ཡོད་རེད་བྱས་ད་དེ་ཚོ་གཅིག་བྱས་ན་འདི་སྔོན་ལ་ཁྱེད་རང་ཚོ་རྡུལ་ཕྲན་གྱི་རྣམ་བཞག་སྐོར་ལ་ང་ཚོ་གིས་བཟོས་བཞག་པའི་གི་འགྲེམས་སྟོན་དེ་འདྲས་ད་ཡང་མེད་ན་ཁོར་ཡུག་སྐོར་ལ་བཟོས་བཞག་པའི་གི་འགྲེམས་སྟོན་དེ་འདྲས་གཟིགས་མྱོང་ཡོད་རེད་བྱས་ད་དེ་ཚོ་ཚང་མ་ད་ང་ཚོ་གི་ལས་གཞི་འདིའི་འོག་ལ་བཟོས་བཞག་པ་ད་དེ་ག་ནང་བཞིན་ཨ་ནེ་ང་ཚོ་བལ་ཡུལ་དང་ཨ་ནེ་འབྲུག་ལ་ཡོད་པའི་གི་ད་ནང་པའི་དགེ་འདུན་ཚོ་ལ་དམིགས་པའི་གི་ཨ་ནེ་ལས་གཞི་ལོགས་ཀ་ཡོད་རེད།
ཡང་ཇོ་ནང་དུས་འཁོར་གྲྭ་ཚང་གི་དགེ་བཤེས་ཀུན་དགའ་ལྷུན་གྲུབ་ལགས་ནས། དེ་སྔོན་ནང་པ་དང་ཚན་རིག་དབར་གྱི་བགྲོ་གླེང་ཁག་ནང་མཉམ་ཞུགས་ཐེངས་འགའ་ཤས་གནང་མྱོང་འདུག་ཀྱང་སྣང་ཚུལ་དང་གནས་ཚུལ་ཞེས་པའི་བརྗོད་གཞིའི་ཐོག་ལྷན་ཞུགས་གནང་བར་ཐེངས་དང་པོ་ཡིན་འདུག་པ་མ་ཟད་བརྗོད་གཞི་འདི་ནི་ང་ཚོའི་ཉིན་རེའི་འཚོ་བ་དང་དམིགས་བསལ་འབྲེལ་བ་ཡོད་པ་འགྲེལ་བརྗོད་གནང་གི་འདུག།
ད་ལྟ་ང་ཚོ་ནམ་རྒྱུན་མི་དཀྱུས་མ་དང་མི་ཚེའི་བརྒྱུད་རིམ་ཉིན་མ་རེ་རེའི་མི་ཚེའི་བརྒྱུད་རིམ་ནང་ལ་ཡང་ད་ག་རང་ཡོང་གི་ཡོད་རེད་ག་རེ་ཟེར་ན་མི་གཅིག་གིས་ང་ཚོ་བལྟས་པ་ཙམ་གྱིས་འོ་དེ་ཡག་པོ་འདུག་དེ་སྡུག་ཅག་འདུག་ཟེར་ལ་ཨ་ཡོད་མ་རེད་དེ་ང་ཚོ་ཕ་མ་ཆུང་ཆུང་སྤུ་གུ་ནས་ཁ་བཏུད་ནས་ཡོང་གི་རེད་པ་ད་ག་ནང་བཞིན་ང་ཚོ་མི་རྒན་པ་སུ་དང་སུ་ཡིན་ན།

བློ་ཡི་བདེན་ཚུལ་དང་གནས་ལུགས་བར་གྱི་ཁྱད་པར་ཐད་ནང་པའི་ལྟ་ཚུལ། དགེ་བཤེས་ལྷག་རྡོར་ལགས་ཀྱིས་ལྟ་བ་བཀའ་རྟགས་ཀྱི་ཕྱག་རྒྱ་བཞིའི་སྐོར། དགེ་བཤེས་ཐབས་མཁས་བློ་གྲོས་ལགས་ཀྱིས་ཚད་རྡུལ་གྱི་ལྟ་བ་ཡིས་བདག་འཛིན་ཆུང་དུ་གཏོང་ཐུབ་མིན་སྐོར། དགེ་བཤེས་ངག་དབང་བསམ་གཏན་ལགས་ཀྱིས་སྣང་ཚུལ་དང་གནས་ཚུལ་བར་གྱི་སྟོང་ཆ་ཟེར་བ་ནི་ནང་པའི་ལྟ་གྲུབ་ཀྱི་རྨང་གཞི་ཡིན་པའི་སྐོར། དེ་བཞིན་བསྟན་འཛིན་རབ་དགའ་ལགས་ཀྱིས་ཚད་རྡུལ་དངོས་ཁམས་རིག་པའི་སྐོར་གཏམ་བཤད་གནང་རྒྱུ་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་ཀྱི་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན་རྒྱ་ནག་གཞུང་གིས་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་ཁྲིམས་གཞི་ཟེར་བ་ཉེ་ལམ་གཏན་འབེབས་དང་འབྲེལ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་གཅིག་ཉིན་ནས་དངོས་སུ་ལག་བསྟར་མཛད་རྒྱུ་ཡིན་པ་རེད། ཁྲིམས་གཞི་དེ་ཚོ་ལ་ཚད་གཞི་མེད་པ་དང་མཐའ་མེད་པ་ཞིག་ཡིན་སྟབས་མ་འོངས་བོད་ནང་གི་བོད་མི་ཚོ་ལ་དཀའ་ངལ་ཆེན་པོ་ཞིག་འཕྲད་རྒྱུ་ཡིན་པ་ནི་གསལ་བོ་རེད་ཅེས་བོད་དོན་ཉམས་ཞིབ་པས་གསུངས་འདུག། སྤྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་བཞི་ཉིན་རྒྱ་ནག་རྒྱལ་ཡོངས་མི་མང་འཐུས་ཚོགས་སྐབས་བཅུ་བཞི་པའི་ཨུ་ཡོན་ལྷན་ཁང་གི་ཚོགས་འདུ་ཐེངས་དྲུག་པའི་ཐོག་རྒྱལ་གཅེས་རིང་ལུགས་ཀྱི་སློབ་གསོའི་སྐོར་གྱི

ཁྲིམས་གཞི་དེའི་ནང་རྒྱལ་ཁབ་གཅིག་གྱུར་དང་མི་རིགས་མཐུན་སྒྲིལ། རྒྱལ་ཁབ་བདེ་འཇགས་དང་མི་རིགས་ཀྱི་སྙིང་སྟོབས་ཆེད་ཅེས་བཤད་པའི་བརྗོད་གཞི་དེ་ཚོ་བོད་ནང་དངོས་སུ་ལག་བསྟར་བྱེད་སྐབས་བོད་མི་རིགས་ལ་ཤུགས་རྐྱེན་ཆེན་པོ་ཐེབས་རྒྱུ་ཡིན་པ་དང་ཁྲིམས་གཞི་དེ་ཚོ་ལ་ཚད་གཞི་མེད་པ་དང་ཐབས་མེད་པ་ཞིག་ཡིན་སྟབས་མ་འོངས་བོད་ནང་གི་བོད་མི་ལ་དཀའ་ངལ་ཆེན་པོ་ཞིག་འཕྲད་རྒྱུ་ཡིན་པ་ནི་གསལ་བོ་རེད་ཅེས་སྤེན་ནང་སྐྱབས་བཞུགས་བོད་དང་རྒྱ་ནག་གི་གནད་དོན་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་གསུངས། ད་ནི་བོད་ཀྱི་གནའ་དེང་ཤེས་ཡོན་འགྱུར་ལྡོག་དང་མ་འོངས་པར་འཕྲད་སྲིད་པའི་ཉེན་ཁ་ལ་བགྲོ་གླེང་མཛད་ཚུལ་སྐོར་ང་ཚོའི་གསར་འགོད་པ་ཆབ་མདོ་བློ་བཟང་ལགས་ཀྱིས་སྙན་སྒྲོན་ཞུས་པ་བསྐྱར་དུ་གསན་རོགས། ལོ་རྒྱུས་དུ་བོད་ཀྱི་ཆོས་དང་རིག་གཞུང་ལ་འགྱུར་ལྡོག་སྣ་མང་ཐེབས་མྱོང་ཡོད་ཅིང། ལྷག་པར་དུ་ད་ལྟའི་བོད་གཞིས་བྱེས་གཉིས་ཀར་བོད་པ་ནི་ཆེས་གྲངས་ཉུང་མི་རིགས་ལྟ་བུའི་གནས་བབ་འོག་བོད་རང་གི་སྐད་ཡིག་བཀོལ་སྤྱོད་བྱེད་སའི་ཁོར་ཡུག་ཆེས་ཉུང་ཉུང་ཆགས་ཏེ། བོད་ཀྱི་ཤེས་ཡོན་དང་སློབ་སྦྱོང་ལ་ཉམས་རྒུད་ཤུགས་ཆེན་འགྲོ་མུས་ཡིན་པ་རེད་འདུག་དེ་ཡང་བཀའ་བརྒྱུད་ནང་བསྟན་མཐོ་སློབ་ཀྱི་སློབ་སྤྱི་ཟུར་པ་མཁན་པོ་དཀོན་མཆོག་བཟང་པོ་ལགས་ནས། གནའ་དེང་བར་ཤེས་ཡོན་གྱི་འགྱུར་ལྡོག་ཤུགས་ཆེན་འགྲོ་བཞིན་པ་རྒྱུ་མཚན་གཉིས་ཀྱི་ཐོག་ནས་འགྲེལ་བརྗོད་གནང་དོན། ད་ལྟ་ད་ལྟ་གཙོ་བོ་འགྱུར་ལྡོག་ཟེར་བ་རོ་ད་འདིས

བསམ་བློ་ནང་ལ་འཁོར་འདུག་ཞོལ་ཡིན། བོད་པའི་སྤྱི་ཚོགས་ཁྲོད་ཤེས་ཡོན་གྱི་ལྟེ་གནས་ལྟ་བུ་ནི་དགོན་པ་གྲྭ་ཚང་ཁག་དང་སློབ་གྲྭ་ཁག་ཆགས་ཀྱི་ཡོད་ཅིང་སློབ་གྲྭ་ཁག་གི་ནང་སློབ་གཉེར་བའི་གྲངས་འབོར་ཉུང་རུ་འགྲོ་བཞིན་པ་ཙམ་དུ་མ་ཟད་སློབ་གཉེར་བ་རྣམས་ཁྲོམ་རའི་དཔལ་ཡོན་ལ་མགོ་བོ་འཁོར་ཏེ་སྔོན་མ་ནང་བཞིན་སློབ་སྦྱོང་ལ་དོ་སྣང་དེ་ཙམ་ཡོང་གི་མེད་པར་ཉམས་རྒུད་འགྲོ་བཞིན་ཡོད་པ་རེད་འདུག། དགོན་སྡེ་གྲྭ་ཚང་ལ་བསམ་བློ་བཏང་ནས་གི་ཞལ་གཅིག་དང། སྤྱི་བཏང་གི་དེ་ནས་ད་ཅི་ང་ཚོ་སློབ་གྲྭ་ཁག་ལ་བསམ་བློ་བཏང་ནས་གི་བཤད་སྟངས་ཟེར་ཏེ།

མ་ཡོང་སྔོན་གྱི་ད་སློབ་སྦྱོང་བྱེད་དེ་གལ་ཆེན་པོ་བྱེད་ཀྱི་ཡོད་རེད་དེ་ཡིན་ན་དེས་ད་ཉི་མ་རེ་རེའི་འཚོ་བའི་བརྒྱུད་རིམ་ནང་ལོགས་ལ་ཨ་ནེ་སློབ་སྦྱོང་ཐོག་ལ་ནུས་པ་ག་ཚོད་སྤྲད་ཐུབ་ཀྱི་ཡོད་མེད་ལྷག་པར་དུ་དེ་ནས་དཔེར་ན་སྤུ་གུ་ལོ་བཅོ་བརྒྱད་ཀྱི་སྒང་ལ་ཕྱིན་ཚར་མཁན་དེ་གས་ཀྱི་རིགས་ཀྱིས་སོ་སོའི་ཐོག་ལ་སྤྱི་སྙོམས་ཀྱི་ཐོག་ལ་བསམ་བློ་བཏང་བ་ཡིན་ན་སློབ་སྦྱོང་དེ་ཙམ་གྱིས་ཡོང་གི་མེད་པ་ད་གསལ་བོ་འགྲུབ་ཀྱི་རེད་ད་ཁ་ཤས་ཁ་ཤས་ཡང་དེ་འདྲའི་བརྒྱ་ཤ་ཡག་པོ་རང་གི་དེ་འདྲའི་ཡོང་གི་འདུག་ཨ་ནེ་སྤྱི་བཏང་གི་ཆ་བྱས་པ་ཡིན་ན་དེ་ཙམ་གྱིས་བརྩོན་འགྲུས་དང་གཞི་གཅིག་ལ་དགའ་ནས

ད་དཔེར་ན་དཔེ་ཆ་གཅིག་རྐང་གཅིག་ཁྲིད་པ་ཡིན་ན་ཡང་དེ་ལ་དེ་ཙམ་གྱི་ངེས་ཤེས་མི་རྙེད་ག། ཐེངས་མ་གཅིག་བསླབས་པ་ཡིན་ན་ཡང། དེ་རིང་བསླབ་རྒྱུ་དེ་སང་ཉིན་བརྗེད། སང་ཉིན་བསླབ་རྒྱུ་དེ་གནངས་ཉིན་ཀ་དཔེ་གཏན་མེད་ཆགས་འགྲོ་སོང་འགྲོ་ད། ཡང་ཁ་ཤས་ཁ་ཤས་ཅིག་བསླབ་རྒྱུའང་དོ་སྣང་བྱེད་ཀྱི་ཡོད་དེ་ཨུ་ཚུགས་རྒྱབ་ཡོད་པའི་ཕ་དེ་རྣམ་པ་ཡོད་དེ། འདི་སྣང་གི་བྱ་བ་དེ་ཚོ་མང་སོང་ཙང་གནངས་ལ་མ་ངེས་པ་ཅིག་ཆགས་འགྲོ་སོང་ན་གཅིག་ནི་ཤི་བ་སོང་འགྲོ་གཅིག་ནི་སང་ཉིན་ཡང་གཏན་མེད་ཆགས་འགྲོ་སོང་འགྲོ་ད་དེ་འདྲའི་དཀའ་ངལ་མང་པོ་ཅིག་ཡོང་ཡ་དེ་ང་ཚོ་རྣམ་རྟོག་དེ་ཕྱི་ལོགས་ཀྱི་ཡུལ་ལ་འཕྲོས་པ་མང་དྲགས་པའི་རྒྱུ་མཚན་དེའི་རྐྱེན་པས་ཀྱི་ཨ་ནི་གཞི་གཅིག་ལ་བཀར་ནས་སློབ་སྦྱོང་དེ་སྤུས་དག་ཡོང་གི་མེད་པ་འདི་དག་གསལ་པོ་འདྲ་པོ་ཅིག་ཆགས་འདུག་སོ་ནུ་དངོས་གནས་སུ་འདྲ་པོ་ཅིག་རེད་དོ། འོ་ད་དེ་འདྲའི་ཐོག་ནས་ཕར་ཕྱིན་མེད་འགྲོ་བསམ་བསམ་དུ་དེ་རང་རེད་ཤག་ལགས། བོད་གཞིས་དང་ལྷག་པར་དུ་བཙན་བྱོལ་ནང་ད་ལྟའི་གནས་བབ་ལྟ་བུ་མུ་མཐུད་དུ་ལྷག་པ་ཡིན་ན་མ་འོངས་པར་ཉེན་ཁའི་གནས་སུ་ལྷུང་རྒྱུ་ཡིན་པ་དང་བོད་ཀྱི་སྐད་ཡིག་གཙོས་རིག་གནས་སློབ་སྦྱོང་གི་ཁ་ཕྱོགས་གཞན་ལ་ཕྱོགས་པ་ད་དུང་བཙན་བྱོལ་བོད་མི་རྣམས་ཡུལ་གྲུ་འདྲ་མིན་ན་ཁ་གྲམ་སྟེ་ཕྱོགས་གཅིག་ཏུ་འདུས་སྡོད་བྱེད་མཁན་ཉུང་རུ་འགྲོ་བཞིན་ཡོད་པ་དང་བོད་ནས་ཡོང་མཁན་མེད་པ་ཆགས་པ་བཅས་ལ་བརྟེན་མ་འོངས་པར་དགོན་པ་གྲྭ་ཚང་དང་སློབ་གྲྭ་ཁག་སྒོ་རྒྱག་དགོས་པའི་གནས་སུ་ལྷུང་རྒྱུ་ཡིན་པའི་སེམས་འཚབ་གནང་གི་འདུག། བོད་ནང་ལོགས་ཡིན་པ་ཡིན་ན་ཡང། ད་ཅིག་འདི་འདྲའི་ཕག་ཚོད་ཅི་ཙམ་ནས་ལོ་ཆུང་བ་མང་ཆེ་ཤོས་དེ་ནམ་ཞག་རྒྱུ་དེ་སྒང་ནས་ཁོ་དངོས་སུ་ཁོ་རང་ཨ་ནི་ཁོ་སྒང་ལ་བོར་གྱི་གནོན་ཤུགས་སྤྲོད་མིན་ལ་མ་ལྟོས་པར་སྐད་ཆ་དེ་ཚོ་ཚང་མ་ལོགས་ཡང་བོད་པས་བོད་པའི་ནང་ཁུལ་ལ་རྒྱ་སྐད་མ་གཏོགས་རྒྱག་མི་ཡོང་བ་དེ་སྤུ་གུ་ཆུང་ཆུང་དེ་འདྲ་ཡོང་གི་རེད་ཟེར་ཡ་དེ་འདྲ་མང་པོ་ཡོང་གི་འདུག་དེ་དངོས་ཡོད་གནས་ཚུལ་རེད་ཤག།

བོད་དང་རིག་གཞུང་གཅིག་པ་ཡིན་པའི་མི་རིགས་ཚོས་མི་རིགས་གཞན་ལ་ཁྱབ་སྤེལ་བྱེད་ཐུབ་དགོས་པ་གལ་ཆེན་ཡིན་སྐོར་གསུངས་གནང་སོང། ད་ད་ལྟ་ཡོད་བཞིན་པ་དེའི་ཐོག་ལ་ད་ཤུགས་རྒྱག་དགོས་རེད་གསུང་མཁན་དེ་འདྲ་མང་པོ་འདུག་ག་ད་ད་ལྟ་གཞོན་གྱི་ཡོད་བཞིན་པ་དེ་ཚོ་ལ་ང་ཚོ་བོད་མི་སི་ཀར་དང་ཐོན་སྐྱེད་གར་རྒྱག་གོང་དེ་དགོས་རེད་གསུང་དེ་འདྲ་གསུང་མཁན་མང་པོ་ཡོང་གི་ཡོད་ས་རེད། ད་ཡིན་ན་ང་རང་གི་ལྟ་ཚུལ་ཟེར་བ་ར་མཐོང་ཕྱོགས་ཟེར་དུས་ཙང་ནས་ད་ང་ཚོས་ད་ལྟ་དགོན་སྡེ་ཁག་གཅིག་པོ་ནང་ལ་བསམ་བློ་བཏང་པ་ཡིན་ན་ཡང། ད་དགོན་སྡེ་ཁག་དེ་ག་ལེ་ག་ལེ་སྒོ་རྒྱབ་དགོས་ཡག་འཁེལ་ས་རེད་བསམ་བསམ་དེ་འདྲའི་སེམས་འཚབ་ཆགས་འདུག་ཨ། ད་དེ་བྱེད་དུས་ཙང་ན་དགོན་སྡེ་ཁག་དེ་མ་འོངས་པ་ལ་སྒོ་རྒྱབ་དགོས་ཡག་ཆགས་པ་ཡིན་ན་ད་འགྲེམས་སྟོན་ཁང་ནང་ཆགས་འགྲོ་གི་རེད་དེ་བྱས་ད་དེ་མི་ཡོང་བ་ལ་ག་རེ་ནུས་པ་བཏོན་དགོས་འདུག་གསུང་དུས་ཙང་ནི། ད་བོད་པའི་ནང་ལོགས་ལ་ནི་གྲྭ་པ་བྱེད་མཁན་ཡོང་གི་མི་འདུག་ཨ། ད་བོད་ལོགས། སྤུ་གུ་གཅིག་གཉིས་སྐྱེས་དེ་ཡང་ཕྱི་རྒྱལ་འགྲོ་དེའི་སྒང་ལ་ད། བཙན་བྱོལ་ནང་ལ་མི་འབུམ་གཅིག་ལྷག་ཙམ་མ་གཏོགས་ཡོད་མ་རེད། དེ་བྱས་ཙང་ད་འདི་དཀའ་ངལ་དེ་མ་འོངས་པ་ལ་འདི་ད་ཁོ་གཅིག་ཚོགས་པ་དེ་མུ་མཐུད་ནས། ཨ་ནི་ཁོ་ཉི་མ་བརྒྱ་མ་གཏོགས་མ་གནས་པ་ཡིན་ན་ད་དེ་གནས་ཡག་གི་ཐབས་ཤེས་བྱེད་དགོས་དུས་ཙང་ནི་འདི་ཚོའི་ནང་ལོགས་ལ་ད་ཅིག་ཧི་མ་ལ་ཡའི་རི་རྒྱུད་ཡིན་ན་འདྲ་ག་རེ་ཡིན་ན་འདྲ་འདི་ཚོའི་འཁྲིད་དང་ཨ་ནི་བཅུག་ནས། འདི་ཚོ་བཞག་འདི་ཚོ་ལ་སློབ་སྦྱོང་དེ་བོད་ཀྱི་ཆོས་དང་རིག་གཞུང་དང་ལྷག་པར་དུ་དེ་ནང་ཆོས་ལ་སོགས་པ་འདི་ཚོ་ཅིག་ངེས་པར་དུ།

ལི་ཧྲང་ཧྥུ་རྒྱལ་སྲུང་བློན་ཆེན་དུ་བསྐོ་དགོས་པའི་གི་རྒྱུ་མཚན་དང། དེ་ཡི་རྗེས་སུ་ལི་ཧྲང་ཧྥུ་རྒྱལ་སྲུང་བློན་ཆེན་གི་གོ་གནས་ནས་མར་ཕབ་དགོས་པའི་གི་རྒྱུ་མཚན་ཅི་ཡིན་མེད་དང། དེ་ཡི་ཐོག་ལ་རྒྱ་ནག་གཞུང་གི་འགྲེལ་བཤད་ག་འདྲ་རྒྱག་གི་ཡོད་མེད་སོགས་ཀྱི་སྐོར་བོད་རྒྱ་མྱུལ་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་གིས་ངོ་སྤྲོད་གནང་བ་དེ་རྣམ་པ་ཚོ་ལ་ཞུ་གི་ཡིན། དེ་ཡང་དང་པོ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ལི་ཧྲང་ཧྥུ་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལ་བསྐོ་གཞག་བྱེད་དགོས་པའི་གི་རྒྱུ་མཚན་གཙོ་བོ་དེ། ལི་ཧྲང་ཧྥུ་དུས་མཐུན་གྱི་སློབ་སྦྱོང་ཡོད་པ་དང་ཁོང་གི་རྒྱབ་ལྗོངས་དེ་དང་དམར་ཤོག་ཚོགས་པ་ལ་དགའ་ཞེན་དང་ཕ་མ་དེ་དང་དམར་ཤོག་ཚོགས་པ་ལ་བློ་གཅིག་སེམས་གཅིག་གི་ཞབས་ཕྱི་ཞུ་མཁན་གི་མི་ཡིན་པ་བཅས་ལ་བརྟེན་ནས་གི་ཁོང་རྒྱལ་སྲུང་བློན་ཆེན་ལ་བསྐོ་གཞག་བྱས་ཡོད་པ་རེད། དེའི་སྐོར་ལ་ཀུན་དགའ་བཀྲ་ཤིས་ལགས་ཀྱིས་གི་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། དེ་འདྲའི་གི་མི་དམིགས་བསལ་སོང་ཙང་ད་ཞི་ཅིན་ཕིང་གིས་གང་ལྟར་ལས་རྒྱུན་གསུམ་པོ་དེ་འགོ་ཚུགས་ཡོང་པའི་སྐབས་ལ་ཡང་ད་ཞི་ཅིན་ཕིང་གི་བསམ་བློ་གཙོ་བོ་ག་རེད་ཟེར་ན་ད་ཨ་མི་རི་ཀ་ལ་ཡང་ཁ་གཏད་བཅག་ཡག་གི་དོན་དག་ལ་ཨ་ནི་རྒྱ་ནག་གི་དམག་དཔུང་འདི་ཨ་ནི་དེང་རབས་ཅན་གྱི་དམག་དཔུང་ལ་བཟོ་གི་ཡིན་འདི་དེང་རབས་ཅན་གྱི་དམག་དཔུང་ལ་ཡང་བཟོ་དགོས་ཀྱི་ཡོད་ན་ཨ་ནི་འདིའི་ནང་ལོགས་ལ་ཡང་སྡེ་ཚན་ཁག་ནང་འགན་འཁྱེར་མཁན་གྱི་དམག་དཔོན་འདི་གས་འདི་ཨ་ནི་དེང་རབས་དང་མཐུན་པའི་ཤེས་ཡོན་ཡོད་པའི་མི་སྣ་དགོས་ཀྱི་འདུག་ཟེར་ཡག་གི་དགོས་མཁོ་འདི་དང་ཏག་ཏག་ཅིག་ལི་ཧྲང་ཧྥུའུ་གིས་ཆ་རྐྱེན་དེ་གའི་འཛོམས་དེ་གཅིག་བྱས། གཉིས་ནས་དེའི་ནང་ལ་ཡང་ག་རེ་ཟེར་ན་ལི་ཧྲང་ཧྥུའུ་གི་པ་པ་དེ་ག་རེད་ཟེར་ན་དམིགས་བསལ་གྱི་རེད་ཡང་ལི་ཧྲང་ཧྥུའུ་གི་པ་པ་དེའི་མིང་ལ་ཡང་ལི་ཧྲའོ་ཀྲུའུ་ཟེར་གྱི་ཡོད་རེད་དེ་ནི་རྒྱ་ནག་གི་སྐམ་དམག་ད་ལྟ་ལུའུ་ཅུན་ཟེར་གྱི་ཡོད་རེད་པ་སྐམ་དམག་གི་དམག་དཔོན་བྱས་ཨ་ནི་དེའི་སྔོན་ལ་ཡང་ད་ལྟ་དམར་དམག་རྒྱང་སྐྱོད་ཀྱི་གཅིག། རི་འགོག་དམག་འཁྲུག་གི་གཉིས། ཨ་ནི་གོ་མིན་ཏང་དང་གུང་ཁྲན་ཏང་གི་ནང་འཁྲུག་གི་གསུམ། ད་ག་ནང་ད་རྒྱ་ནག་གིས་དམར་པོའི་གཞུང་དེ་བཙུགས་པའི་རྗེས་ལ་ཁྲའོ་ཞན་དམག་འཁྲུག་ཟེར་བྱུང་བ་རེད་པ་འདི་གའི་ཚང་མའི་ནང་ལོགས་ལ་ཡང་མཉམ་ཞུགས་བྱེད་མྱོང་མཁན་ཅིག་གིས་ཆགས་ཡོད་རེད། ད་ལྟ་ལི་ཧྲང་ཧྥུའུ་གི་པཱ་ལགས་དེ་ལི་ཧྲའོ་ཀྲུའུ་ཟེར་དེ་འོ་དེ་འདྲ་ཡིན་དུས་བཀྲུས་ནས་མ་དག་གས་ཨ་ནི་རྒྱ་ནག་གི་དམག་དཔོན་རྒན་གྲས་ཤིག་བརྩིས་ཡོད་རེད། འོ་དེ་བརྩིས་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་ཞི་ཅིན་ཕིན་གྱི་ལྟ་སྟངས་ནང་ལོགས་ལ་ཡ་ཨ་ནི་ལི་ཧྲང་ཧྥུའུ་དེ་ཨ་ནི་ག་རེད་ཟེར་ན་ད་དམར་པོའི་མི་རབས་གཉིས་པ་ལ་བརྩིས་ཡོད་རེད་དམར་པོའི་མི་རབས་གཉིས་པ་ཟེར་དུས་པ་པ་ཨ་མ་དེ་ཚོ་སྔོན་མ་རྒྱ་ནག་གུང་ཁྲན་ཚུགས་ཚར་བསྡད་པ་ལ་ཡ་དཀའ་ལས་ཞེ་པོ་ཅིག་རྒྱབ་མཁན་ཡིན་པ་བྱས་ད་ཁོ་རང་ཚོས་སྐད་ཆ་བཤད་པ་ཡིན་ན་ཨ་ནི་རླབས་ཆེན་གྱི་བྱས་རྗེས་བཞག་མཁན་ཡིན་པ་འདི་འདྲས་ཀྱི་ནང་མིའི་རྒྱུད་པ་དེ་ལ་དམར་པོའི་མི་རབས་གཉིས་པ་ཟེར་གྱི་ཡོད་རེད། ཨོ་ད་དེ་འདྲས་ཡོའུ་ཧུང་ཡོའུ་ཀྲོན་ཟེར་དུས་ཧུར་ཐག་པ་ད་ཡིན་བསྡད་པ་ཨ་ནི་ད་ག་ནང་ད་རུ་དེའི་ཐོག་ལ་ཡང་བྱང་ཆུབ་པ་ཡོད་པ་དེ་འདྲས་ཀྱི་རྒྱུ་མཚན་དང་ཨ་ནི་ད་གིན་གོང་དུ་ཞུས་པའི་ཨ་ནི་དེང་རབས་ཅན་ལ་དམག་དོན་དེང་རབས་ཅན་ལ་དམག་དཔུང་དེང་རབས་ཅན་ལ་བསྒྱུར་གྱི་ཡིན་ཟེར་དུས་ཨ་ནི་དེ་འདྲས་ཀྱི་ཆ་རྐྱེན་དེ་ཚང་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་གདམ་གཏང་དཀྲུག་དཀྲུག་བྱས་བྱས་ཨ་ནི་ད་ལོའི་སྤྱི་ཟླ་གསུམ་པའི་ནང་ལ་ཡང་ཨ་ནི་རྒྱལ་དོན་བློན་ཆེན་ལྔ་ནང་ནས་རྒྱལ་དོན་བློན་ཆེན་གཅིག་དང་རྒྱལ་སྲུང་བློན་ཆེན་ལ་ཡང་བསྐོ་བཞག་བྱས་པ་རེད། རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་གྱི་གནད་དོན་དེ་འཛམ་གླིང་ཐོག་ལ་གནས་ཚུལ་ཆེན་པོ་ཞིག་ཆགས་ཡོད་ན་ཡང། རྒྱ་ནག་གཞུང་གིས་དེའི་ཐོག་ལ་ལན་འདེབས་གསལ་པོ་ཞིག་རྩ་བ་ནས་བྱེད་ཀྱི་མེད་པ་རེད། དེའི་ཐོག་ལ་བོད་རྒྱ་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཅིག་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ང་ཚོས་དེ་ཅིག་ཤེས་དགོས་སམ་གནས་ཚུལ་གསལ་པོ་ཞིག་གང་ཡང་ཡོད་མ་རེད་ལབ་གླེང་ཡོད་བསྡད་པ་མ་གཏོགས་ད་ད་ཆ་ག་རེ་ཟེར་ན Reuters དང། Vietnam གྱི་གཞུང་དང། འདི་གས་ལབ་ཡོང་དུས་ད་རྒྱ་ནག་གཞུང་གིས་ཨ་ནི་འདི་ལ་ཡ་ག་རེད་ཟེར་ན་སྐད་ཆ་ག་རེ་བཤད་ཀྱི་ཡོད་རེད་ཟེར་ན། རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་རྒྱུན་ལྡན་གྱི་གསར་འགོད་ལྷན་ཚོགས་པེ་ཅིང་ཚོགས་ཀྱི་ཡོད་རེད་པ་འོ་འདིའི་ནང་ལ་ཡ་ག་རེ་ལབ་ཡོད་རེད་ཟེར་ན་རྒྱ་ནག་ཕྱི་སྲིད་ལས་ཁུངས་མགྲིན་ཚབ་མའོ་ཉིང་གིས་ཨ་ནི་ཡི་གེ་ཚིག་བཅུ་གི་ལན་ཞིག་གིར་འོ་པུ་ལེའོ་ཅེ་ཉི་ཐི་ཁྲུ་དི་ཆིང་ཁོང། ཁྱེད་རང་གིས་བཏོན་པའི་དྲི་བ་དེ་ངས་ཤེས་ཀྱི་མེད། ལན་འདི་བརྒྱབ་ཡོད། ད་འདི་བརྒྱབ་ཡོད་དུས་ད་དེ་བས་ཀྱང་མི་ཚོས་སྔོན་མ་ཆིན་ཀང་གི་གནས་ཚུལ་དེ་དྲན་བྱས་རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་ཆིན་ཀང་དེས་ཨན་ང་ཚོས་འདི་ཤེས་ཀྱི་མེད་ལབ་ཡོད་རེད་བ་འོ་འདིའི་གནས་ཚུལ་དྲན་བྱས་ཨན་དེ་ལས་མ་ངེས་ད་དྲི་བ་མང་པོ་ཞུ་བཞིན་སླེབས་ཡོད་རེད་འདི་རེད། ད་འདི་ཡིན་དུས་དེ་འདྲས་ཅིག་གི་ཨན་གནས་ཚུལ་ཡོད་བཞིན་པའི་སྐབས་དེ་ལ་ཡ་ཨན་དབྱིན་ཇིའི Reuters ཚགས་པར་གྱི་ཨན་ནི་ད་ལྟ་འདི་ལི་ཧྲང་ཧུ་དང་དེ་མིན་གྱི་དམག་དཔོན་བདུན་བརྒྱད་ཅིག་ལ་ཡ་ལྐོག་ཟ་རུལ་སུངས་ཀྱི་རྐྱེན་པས་ཞིབ་འཇུག་བྱེད་ཀྱི་ཡོད་རེད་ཅེས་འདི་ལབ་ཡོད། ད་ལྟ་འདི་ལབ་ཡོང་དུས་ད་མི་ཚང་མས་གནས་ཚུལ་དེའི་ཐོག་ལ་དོ་སྣང་བྱེད་ཀྱི་ཡོད་རེད་ཨ་ནི་ད་ལྟ་འདི་རྒྱ་ནག་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི Blinken གིས་འདིའི་སྐོར་ཅིག་བཤད་ཡོད་འདི་བདེན་པ་རེད་ལབ་ཡ་མ་རེད་འདིའི་སྐོར་གནས་ཚུལ་དེ་རྒྱ་ནག་གཞུང་གིས་ཤེས་ཀྱི་རེད་རྒྱ་ནག་གཞུང་གིས་ཐག་གཅོད་བྱེད་ཀྱི་རེད་ད་གང་ལྟར་ང་ཚོ་རྐུབ་བཀྱག་འདིའི་སྒང་ལ་བསྡད་མཁན། སུ་སླེབས་ཡིན་ནའི། རྒྱལ་སྲུང་བློན་ཆེན་སུ་སླེབས་ཡིན་ནའི་ང་ཚོས་འབྲེལ་བ་བྱས་པའི་གྲ་སྒྲིག་ཨང་གསར་ཡིན་ཟེར་སྐད་ཆ་ཁྱད་མཚར་ཞིག་ལབ་ཡོད་པ་འདི་ང་རེད་ཡ། ད་རེས་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུ་ལ་ཞིབ་འཇུག་བྱས་ནས་གི་གྱོད་དོན་དུ་ཕོག་དགོས་པའི་གི་རྒྱུ་མཚན་གཙོ་བོ་དེ་མེ་སྒྱོགས་རུ་ཁག་གི་གནད་དོན་དེ་ཡི་ཐོག་ནས་བྱུང་བ་ཞིག་ཡིན་པ་སྐོར་ཀུན་དགའ་བཀྲ་ཤིས་ལགས་གཅིག་གིས་ངོ་སྤྲོད་གནང་གི་ཡོད་པ་རེད། ཧོ་ཅན་ཅུན། མེ་ཤུགས་འཕུར་མདེལ་གྱི་དམག་དཔུང་ནང་དཀའ་ངལ་འཕྲད་པ་དེ་དངོས་གནས་རེད་དེ་སྤྱི་ཟླ་བདུན་པའི་ནང་ནས་མི་གཉིས་འདི་ཞིབ་འཇུག་བྱས་འགོ་ཚུགས་ཚར་རེད་ཨ་ནི་ད་ག་ནང་བདག་གི་རྒྱལ་སྲུང་བློན་ཆེན་ཟུར་པ་དེ་ཝེ་ཧྥུང་ཧྭ་དེ་ལ་ཡང་ཞིབ་འཇུག་བྱེད་ཀྱི་ཡོད་རེད་ཟེར་བ་ད་དེ་ཡིན་དུས་ད་ལི་ཧྲང་ཧྥུ་དེ་སྔོན་མ་ག་རེ་ཟེར་ན་རྒྱལ་སྲུང་བློན་ཆེན་གཞོན་པ་བྱས་པ་དང་ཨ་ནི། ད་ལྟའི་རྒྱལ་སྲུང་བློན་ཆེན་གཞོན་པ་བྱས་པའི་སྐབས་ལ་ཡང་ཨ་ནི་ད་ལྟའི་དམག་གི་སྡེ་ཚན་དེ་ཚོ་ལ་ཡང་འབྲེལ་བ་ཡོད་དུས་ད་ལི་ཧྲང་ཧྥུ་འདི་ནང་ལ་ཡང་ཚུད་བྱས་ཨ་ནི་འདྲི་རྩད་བྱེད་ཀྱི་ཡོད་པ་འདི་ད་ཕལ་ཆེན་གསལ་པོ་རེད་ཟེར་ད་ང་རའི་ལྟ་སྟངས་དེ་འོ་དེ་རེད་ད་དེ་ཡིན་དུས་ལི་ཧྲང་ཧྥུ་གི་ལྐོག་ཟ་རུལ་སུངས་བྱས་ཡོད་རེད་ཡོད་མ་རེད་ཟེར་དུས་ད་ལྟ་ལབ་ཐུབ་ཀྱི་མ་རེད་ད་ག་རེ་ཟེར་ན་ད་ལྟ་དམག་དཔོན་མང་པོ་ཅིག་ལ་ཡང་ཞིབ་འཇུག་བྱེད་ཀྱི་ཡོད་རེད་ལབ་ཡོད་རེད་ཚགས་པར་ནང་ལ

ཨ་ནི་འཛམ་བུ་གླིང་རྒྱལ་སྤྱིའི་ཐོག་ནས་དེ་ལ་ཡང་དོ་སྣང་བྱས་པ་རེད་ཅེས་བཤད་རྗེས་དེ་གཅིག་བྱས། རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུ་སོགས་གཅིག་གིས་མེ་སྒྱོགས་རུ་ཁག་གི་དམག་དཔོན་མང་པོ་ཞིག་ལ་གྱོད་གནས་ཕོག་ཡོད་པ་སྐོར་རྒྱ་ནག་ནང་ཁུལ་གྱི་མི་མང་ཚོགས་ཀྱིས་ཤེས་རྟོགས་བྱུང་རྒྱུ་དེ་ཁག་པོ་རེད་ཅེས་བོད་རྒྱ་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་གཅིག་གིས་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ད་གང་ལྟར་ལི་ཧྲང་ཧྥུ་ལ་ཡང་ཏག་ཏག་གི་ད་རེས་དམག་མིའི་ནང་ནས་ལི་ཧྲང་ཧྥུ་གཙོས་པའི་ཨ་ནི། དམག་དཔུང་དམག་མི་དེ་གའི་ལ་ཡང་ཞིབ་འཇུག་བྱས་ཨ་ནི་ཐག་གཅོད་བྱས་པ་ཡིན་ན་དེའི་ཐོག་ནས་ག་རེ་བསྟན་གྱི་ཡོད་རེད་ཟེར་ན་ཞི་ཅིན་ཕིང་གི་དམག་མིའི་ནང་ལོགས་དབང་ཆ་དེ་ད་ལྟ་ཡིན་ནའི་ལས་བརྟན་པོ་ཟིན་བསྡད་ཡོད་པ་དེ་གསལ་པོ་བསྟན་གྱི་ཡོད་རེད། ད་ལྟ་རྒྱ་ནག་ནང་ལ་ཡང་གནས་ཚུལ་དེ་གའི་དེ་ལྟར་བྱུང་བ་དེ་དངོས་ཡོད་རེད་བ། དཔེར་ན་དེ་ཆིན་ཀང་གི་གནས་ཚུལ་བྱུང་བ་རེད། ད་ལྟའི་དེ་ཧོ་ཅན་ཅུན། ནི། དེ་མེ་ཤུགས་འཕུར་མདའི་དམག་དཔུང་གི་དམག་མི་གཉིས་བརྗེ་པོ་བརྒྱབ་པ་རེད་ད་དང་ད་རྒྱལ་སྲུང་བློན་ཆེན་ཞིབ་འཇུག་བྱེད་ཀྱི་ཟེར་གི་ཡོད། ད་དེ་མང་ཚོགས་ནང་ནས་ག་གིས་ཤེས་ཀྱི་རེད་པས་ཟེར་ན་རྒྱ་ནག་ནང་ལ་ཤེས་ཁག་པོ་རེད་བ་འོ་ད་དེ་ག་རེད་ཟེར་ན་གནས་སྟངས་འདི། ནི། ད་ད་དེ་རང་དབང་ལུང་པ་དང་རང་དབང་མེད་པའི་གཅིག་སྡུད་ལམ་ལུགས་ནང་གི་ད་ཁྱད་པར་དེ་དེ་འགྲོ་ཨ་མི་རི་ཀ་ནང་དེ་འདྲ་བྱུང་ན་ད་མི་ཚང་མ་ཧང་སང་སང་བྱེད་ཀྱི་རེད་བ་ཡིན་ནའི་རྒྱ་ནག་ནང་ལ་དེ་ཡོང་དུ་ཡོང་བཞིན་པ་རེད། ཨ་ནི་རྒྱ་ནག་ནང་ཡོང་དང་ཡོང་བཞིན་པ་རེད་དེ་རྒྱ་ནག་ནང་ལོག་ནས་བལྟས་པ་ཡིན་ན་ཨ་ནི་ག་འདྲ་ཞིག་ཆགས་ཀྱི་ཡོད་རེད་ད་ངས་མ་ཞུས་ན་རྣམ་པ་ཚོས་མཁྱེན་གྱི་རེད་བ་དེ་ཡིན་དུས་ད་ཡོང་རྒྱུ་ཟླ་བའི་དུས་ཚོད་ནང་ལོག་ལ་ཡ་ཨ་ལི་ཧྲང་ཧྥུ་ལ་ཐག་གཅོད་ག་འདྲ་བྱེད་ཀྱི་རེད་ཨ་ནི་ལི་ཡུས་ཁྲའོ་དང་ད་ལྟ་ཞུས་ཀྲུང་པོ་གཉིས་ལ་ཐག་གཅོད་ག་འདྲ་བྱེད་ཀྱི་རེད་འདི་ཚོ་ཚང་མ་ང་ཚོ་ད་རིམ་པས་གཟིགས་ཡག་ཡོད་དེ་ལམ་སང་ཤེས་ཀྱི་མ་རེད་རྒྱ་ནག་ནང་ལོག་གི་གནས་ཚུལ་དེ་ཡིན་ནའི་མུ་མཐུད་བྱས་ཐུགས་སྣང་གནང་དགོས་དེ་གལ་ཆེན་པོ་རེད་ཅེས་ད་ད་རེས་ཀྱི་སྲུང་སྐྱོབ་བློན་ཆེན་དཀའ་ངལ་འཕྲད་པའི་སྔ་ཕྱིའི་གནས་ཚུལ་ཟེར་དེ་ངས་དེ་འདྲའི་ཅིག་ཞུས་ཡིན། ཉན་མཁན་རྣམ་པ་ཚོ་དེ་རིང་ང་ཚོ་དུས་ཚོད་ཀྱི་རྐྱེན་པས་དེང་དུས་ཀྱི་རྒྱ་ནག་ཟེར་བའི་གི་ལེ་ཚན་འདི་འགོད་མཚམས་འདི་ནས་བཀག་གི་ཡིན། ཅེས་ཨ་མེ་རི་ཁའི་རྒྱལ་ས་ཝ་ཤིང་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལགས། དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།